སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་དྲུག་རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་ཁག་ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་ཐོག་མར་སྐྱབས་རྗེ་བཀའ་ཟུར་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར། རྡ་རམ་ས་ལ་དང་ནེའུ་ཡོག་ཁུལ་སོགས་སུ་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར།

ཨ་མི་རི་ཀའི་ནེའུ་ཡོག་ཏུ་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་བཞི་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད། ནེའུ་ཡོག་དང་ནེའུ་ཇར་སིའི་དབུ་མའི་ལམ་མི་མང་ལས་འགུལ་ཁང་དང། དང་བླངས་མི་མང་ཁག་ཅིག་གིས་གོ་སྒྲིག་བྱས་ཏེ་ཕྱི་ཟླ་བཅུ་གཅིག་པའི་ཚེས་བཞི་ཉིན་གྱི་དགོང་དྲོར། ཨ་མི་རི་ཀའི་ནེའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་དུ། བཀའ་བློན་ཁྲི་ཟུར་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་བཞི་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩིའི་མཛད་སྒོ་ཞིག་བསྐོང་ཚོགས་ཞུས་གནང་སོང། ནིའུ་ཡོག་ཏུ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་བཞིན་པ་དང་སྟབས་བསྟུན་ནས། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། བོད་དོན་རྒྱབ་སྐྱོར་བ་གློག་བརྙན་འཁྲབ་སྟོན་པ་རི་ཅར་སྒེར་སོགས་ཀྱིས་དམིགས་བསལ་གྱིས་བརྙན་པར་བརྒྱུད་དེ་འཚམས་འདྲི་ཞུས་གནང་ཡོད་པ་དང།

དེ་བཞིན་སྐྱབས་རྗེ་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་གི། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་ནས་ད་ལྟའི་བར། རིན་པོ་ཆེ་མཆོག་ནས་ཌལ་ཧོར་སི་དང་སིམ་ལ། རྡོ་རྗེ་གླིང་དང་ཝཱ་ར་ན་སི་སོགས་སུ་ཤེས་ཡོན་སློབ་གསོའི་མཛད་འཁུར་བཞེས་རིམ་དང། དེ་བཞིན་དུ་སྤྱི་འཐུས་ཚོགས་གཙོ་གནང་བའི་རིང། མང་གཙོའི་འགྲོ་ལུགས་དང་མཐུན་པའི་ལེགས་བཅོས་གསར་པ་མཛད་པའི་སྐོར་དང། གཞུང་གི་སྒྲོམ་གཞིར་བསྒྱུར་བཅོས་ཆེན་པོ་མཛད་གནང་བའི་མཛད་རྗེས་སོགས་དང་འབྲེལ་ནས། ད་བར་དགའ་ལྡན་ཕོ་བྲང་དུ་ཕྱག་ལས་གནང་བཞིན་པའི་སྐོར་བཅས་ལ། གདན་ཞུས་སྐུ་མགྲོན་ཁག་ཅིག་གིས་གཏམ་བཤད་གནང་ཞིང། དེ་བཞིན་སྐུ་མགྲོན་གཙོ་བོ་བྱང་ཨ་རིའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་ནས། སྐུའི་འཁྲུངས་སྐར་དང་འབྲེལ་བའི་འཚམས་འདྲིའི་གསུང་བཤད་བཅས་གནང་སོང། ཨ་རིན་པོ་ཆེན་གྱི་འཁྲུངས་སྐར་སྲུང་བརྩི་ཞུས་པ་ཆབས་ཅིག། ཨ་རིན་པོ་ཆེན་གྱི་བཀའ་སློབ་གསུང་བཤད་དེ་གའི་ལ་ཡང་ང་ཚོས་སློབ་སྦྱོང་བྱས་བྱས་ཨ་ནི་ང་རང་ཚོ་གི་མི་ཚེ་ནང་ལ་ཡང་ལག་བསྟར་བྱས་ཐུབ་པ་ཡིན་ན་ཨ་ནི་དངོས་གནས་རིན་པོ་ཆེན་ལ་ཡང་ད་ཅིག་ཨ་འཁྲུངས་སྐར་སྲུང་བརྩི་ཞུས་པ་དང་བཀའ་དྲིན་རྗེས་དྲན་བྱས་པ་དེ་མཚོན་གྱི་ཡོད་རེད་ཅེས་བཅས་བསམ་གྱི་འདུག་དེ་ག་ནང་བཞིན་ང་རང་ཚོ་བཤད་སྲོལ་ལ་ཡོད་པ་ནང་བཞིན་མ་འོངས་བོད་ཀྱི་སོན་རྩ་ལབ་ན་རེད་གཞོན་གཞོན་སྐྱེས་ཀྱི་མི་རབས་ཚོ་ལ་ང་རང་ཚོ་གི་བོད་ཀྱི་སྐད་ཡིག་རེད་ང་རང་ཚོ་གི་ལེགས་བྱང་རེད་ཡ་རབས་བཟང་སྤྱོད་ཀྱི་དེ་གོང་འཕེལ་བཏང་ཡ་དང་དེ་ག་ནང་བཞིན་སྔར་ལས་ལྷག་ཤུགས་རྒྱབ་ཡོད་ཡིན་ན་ཨ་དེ་གི་དངོས་གནས་གཅིག། རྒྱལ་བ་དགྱེས་པའི་མཆོད་སྤྲིན་དང་ཨ་རིན་པོ་ཆེན་གྱི་འཁྲུངས་སྐར་ལ་ཡང་ང་ཚོས་ཕྱག་རྟགས་ཡག་ཤོས་ཅིག་དང་དངོས་གནས་ཅིག་བཀའ་དྲིན་རྗེས་དྲན་དང་ངོ་མ་དེ་དེ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་དེ་འདྲའི་ཅིག་ཡང་ཞུ་འདོད་བྱུང་སོང། ཨ་ནི། མཐའ་དོན། མཁས་དབང་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག། དགུང་ལོ་བརྒྱད་ཅུ་གྱ་བཞི་ལ་ཕེབས་པའི་འཁྲུངས་སྐར་ལ་ཡང་ངས་སླར་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུས་པ་དང་སྦྲགས། ཨ་ནི། ད་ལྟ་དེ་ང་ཚོ་ཐོག་མ ྋགོང་ས་མཆོག་གིས་ལྗགས་རྩོམ་གནང་པའི་ད་ལྟ་དེ་རིན་པོ་ཆེའི་ཆེད་དུ་ཨ་ནི་དེ་ཞབས་བརྟན་གསོལ་འདེབས་དེ་ནང་ཡོད་པ་ནང་བཞིན་ཨ་ནི་རིན་པོ་ཆེའི་སྐུ་ཚེ་ཞབས་པད་བརྟན་པ་དང་དེ་ག་ནང་བཞིན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཨན་ཅིག། རིན་པོ་ཆེའི་སྐུའི་འཁྲུངས་སྐར་དང་སྟབས་བསྟུན་ནས། དབྱིན་སྐད་ཐོག་ཡོད་པའི་རིན་པོ་ཆེ་མཆོག་གི་ཕྱག་དེབ་གསར་བ་གཅིག་དབུ་འབྱེད་གནང་བ་དང། གཞོན་སྐྱེས་ཁག་ཅིག་གིས་རིན་པོ་ཆེའི་མཛད་པར་བསྟོད་པའི་སྙན་ངག་གྱེར་འདོན་དང། སློབ་ཕྲུག་ཁག་ཅིག་གིས་གཞས་སྣ་འཁྲབ་སྟོན་སོགས་གཟིགས་འབུལ་ཞུས་གནང་སོང། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཅུ་ལ་བྱོན་པའི་ཡིན

ཉེ་སྔོན་ཕྱི་ལོ་ཉིས་སྟོང་ཉེར་གསུམ་ལོའི་བོད་ཆུ་ཡོས་ལོའི་བོད་ཟླ་བཞི་བའི་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་དགོངས་པ་རྫོགས་པའི་བཀའ་བརྒྱུད་ཀྱི་བླ་ཆེན་དང་རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་མཆོག་གི་ཡོངས་འཛིན་སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་ལྷ་བབས་དུས་ཆེན་ཉིན་བལ་ཡུལ་ནང་གི་ཁྲ་འགུ་བཀྲ་ཤིས་དབྱངས་རྩེ་དགོན་དུ་ཞུས་ཡོད་པའི་སྐོར་སྐུ་གདུང་ཞུགས་འབུལ་གྱི་གོ་སྒྲིག་གནང་མཁན་གྱི་གྲས། གདུང་སྲས་བླ་མ་རིན་པོ་ཆེ་མཆོག་གིས་འདི་སྐད་འགྲེལ་བརྗོད་གནང་བ་རེད་ལ། མདོ་གང་ལ་བབས་པའི་ལྷ་སྐལ་ཨ་ནི་འདི་ཕྱི་གཉིས་ཀྱི་སྐྱབས་གནས་དེ་ནི་ཡོངས་འཛིན་མཁན་ཆེན་ཁྲ་འགུ་རིན་པོ་ཆེ་ཨན་ད་ལོ་དགུང་ལོ་དགུ་བཅུ་གོ་གསུམ་ལ་ཨན་ཐུགས་སྲས་ནས་ཞི་བར་གཤེགས་གནང་བ་རེད་བོད་ཟླ་བཞི་པའི་ཚེས་པ་བཅོ་ལྔ་ལ་ཨ་ནི་ཞི་བར་གཤེགས་ཚར་བའི་རྗེས་ལ་དེ་ནི་ང་ཚོས་བོད་ཕྱི་ནང་གཉིས་གཙོས་བྱས་པའི་འཛམ་གླིང་མཐའ་དག་ལ་རིན་པོ་ཆེའི་ཞལ་སློབ་མང་པོ་ཞིག་ཡོད་རེད། ད་ནི་དགོན་སྡེ་ང་ཚོའི་གདན་ས་ཁག་གི་ད་དགེ་འདུན་དམངས་འདུས་པ་ཨ་ཅང་ཅང་རེད་ང་ཚོ་གི་རེ་བ་ལྟར་དུ་བྱས་པ་ཡིན་ན་དེ་ནི་རིན་པོ་ཆེ་གི་སྐུ་གདུང་འདི་དམར་གདུང་གཅིག་བཞུགས་ཐུབ་པ་ཡིན་ན་ནི་ང་ཚོ་གི་ཨ་སློབ་མ་འདི་ཚོ་གི་དད་པའི་རྟེན་བྱེད་ས་འདྲ་བོ་གཅིག་མ་འོངས་པ་ལ་ཆགས་ཀྱི་རེད་བསམ་ནས་རེ་བ་འདི་འདྲ་ཞིག་བཏོན་ནས་ང་ཚོར་དེ་འདྲའི་འཆར་གཞི་འདི་འདྲ་ཞིག་ཡོད་རེད་ཡིན་ན་ཡིན་པ་ནའང་དེ་ནི་ང་ཚོ་གིས་ད་བཀའ་སློབ་ཞུ་ས་ནི་མེད་ནའང་མི་འདུག་ལམ་སྟོན་ཟེར་ནའང་མི་འདུག་ཨ་ནི་བཀའ་བརྒྱུད་གོང་མ་སངས་རྒྱས་ཀརྨ་པ་མཆོག་ནི། ནི་ལམ་སྟོན་དང་བཀའ་སློབ་ཞིག་གསུང་གིས་ཨ་ནི་རིན་པོ་ཆེ་གིས་མ་འོངས་པ་ལ་ཡང་སྲིད། མགྱོགས་པོ་ཕེབས་ཡ་དང་ཆེད་དུ་བྱས་ནས་ཨ་ནི་སྐུའི་རིན་པོ་ཆེའི་སྐུ་གདུང་འདི་དམར་གདུང་མ་བཞག་པར་བྱས་ནས། སྐུ་གདུང་དེ་ཨ་ནི་མཆོད་འབུལ་བྱེད་པ་ཡིན་ན་ཨ་ནི་དཔེ་ཡག་པོ་འདུག་ཟེར་ནས་ཨ་ནི་རྒྱལ་དབང་ཀརྨ་པའི་བཀའ་སློབ་གཞི་བཟུང་གཞི་ལ་བཞག་བྱས་ནས་ཨ་ནི་ང་ཚོ། སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་མཛད་སྒོའི་ཐོག་བལ་ཡུལ་རིག་གཞུང་བློན་ཆེན་གྱི་སྐུ་ཞབས་སུ་དན་ཁི་ར་ཏི་དང། ས་གནས་རྫོང་དཔོན་དང་འགོ་དཔོན། འབྲས་ལྗོངས་མངའ་སྡེའི་བློན་ཆེན་བསོད་ནམས་བླ་མ་ལགས་དང། གཞན་དགོན་སྡེ་ཁག་གི་མཆོག་སྤྲུལ་དང། དགོན་པའི་མཁན་པོ་དང་བླ་མ་བཅས་འདུས་སྡེ་མང་ཚོགས་ཀྱི་དད་ལྡན། མི་གྲངས་བཞི་སྟོང་ལྷག་མཉམ་ཞུགས་བྱས་ཡོད་པ་རེད། སུད་སི་བོད་ཀྱི་བུད་མེད་ཚོགས་པ་དབུ་བརྙེས་ཏེ་མི་ལོ་སུམ་ཅུ་སོ་ལྔ་འཁོར་བའི་དུས་ཆེན་སྲུང་བརྩི་བྱས་ཡོད་པ་རེད། ཚོགས་འདུའི་ཐོག་མར་གསར་འཛུགས་གནང་མཁན་དགུང་ལོ་བགྲེས་པོ་ཚོར་ཐུགས་རྗེ་ཆེ་ཞུ་བ་དང་ཆབས་ཅིག་སུད་སི་བོད་ཀྱི་བུད་མེད་ཚོགས་པའི་ཚོགས་གཙོ་ཚེ་རིང་གཡུ་སྒྲོན་ལགས་ཀྱིས་གསུང་བཤད་གནང་ཡོད་པ་རེད། ད་ང་ཚོ་སུད་སི་ནས་བོད་བུད་མེད་ལྷན་ཚོགས་དེ་དབུ་བཙུགས་ནས་མི་ལོ་ཧྲིལ་པོ་སུམ་ཅུ་སོ་ལྔ་འཁོར་བའི་དུས་དྲན་དེ་ཚོགས་གཙོ་རིམ་པས་རྣམ་པ་གྱིས་ཡིན་ན་ད་ལྟ་ང་རང་ཚོའི་ཕྱག་ལས་དཔེ་མི་སྲིད་ཡག་པོ་དེ་འདྲ་གནང་ཡོད་རེད་ད་ང་རང་ཚོས་ད་ད་ལྟ་ཆབ་སྲིད་ཀྱི་ཐོག་ནས་ཡིན་ན་ང་རང་ཚོའི་གཙོ་བོ་དེ་ང་རང་ཚོ་བོད་བུད་མེད་ལྷན་ཚོགས་ཀྱིས་ད་ལྟ་གསུམ་པའི་བཅུ་གཉིས་སྒེར་ལངས་འདི་བྱས་ཨ་ནི་ད་ནང་བཞིན་གྱི་པཎ་ཆེན་རིན་པོ་ཆེ་གི་འཁྲུངས་སྐར་ཨ་ནི་ད་ནང་བཞིན་པཎ་ཆེན་རིན་པོ་ཆེ་གར་སོང་ཆ་མེད་དུ་ཕྱིན་པའི་དེ་ཉིན་མོ་དེ་དེ་དུས་ཆེན་གལ་ཆེན་པོ་བཞི་དེ་ང་རང་ཚོ་གི་ཆབ་སྲིད་ཀྱི་ཐོག་ནས་ལས་འགུལ་སྤེལ་ཡོད་རེད་ཞུ་ཡས་ཡིན། མཛད་སྒོའི་ཐོག་ཏུ་ལས་དོན་ངོ་སྤྲོད་དང་འབྲེལ་ནས་འདས་པའི་མི་ལོ་སོ་ལྔའི་ཉམས་མྱོང་ནས་བསླབ་བྱ་བླངས་ཏེ།

ཨོ་སི་ཀྲུ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ལགས་རྒྱ་ནག་ཏུ་རྒྱལ་དོན་འཚམས་འདྲི་ལ་ཕེབས་འབྱོར་བྱུང་བ་འདུག་ལ། དེ་སྔོན་འབྲེལ་ཡོད་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བས་བོད་དོན་གླེང་སློང་བྱ་དགོས་པའི་རེ་འདུན་བཏོན་ཡོད་པ་རེད། ཨོ་སི་ཀྲུ་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ལགས་རྒྱ་ནག་ལ་རྒྱལ་དོན་འཚམས་གཟིགས་སུ་ཕེབས་འབྱོར་བྱུང་བ་འདུག་ལ་ཁོང་གིས་མཉམ་འབྲེལ་དང་གྲོས་མོལ་བྱ་རྒྱུ་དེ་ནི་ཕྱོགས་གཉིས་ཀའི་ཁེ་ཕན་དང་མཐུན་པ་ཞིག་ཡིན་པའི་སྐོར་འགྲེལ་བརྗོད་གནང་བ་འདུག་ལ། ཁོང་གིས་རྒྱ་ནག་གི་ལོ་འཁོར་ཚོགས་འདུའི་སྐབས་སུ་གསུང་བཤད་ཐུང་ངུ་ཞིག་གནང་བའི་ནང་དུ། ཨོ་སི་ཀྲུ་ལི་ཡས་མ་འོངས་པར་རྒྱ་ནག་དང་མཉམ་དུ་འཛུགས་སྐྲུན་རང་བཞིན་གྱི་མཉམ་འབྲེལ་བྱ་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་ལ། ཁོང་གིས་ཕྱི་ཚེས་བདུན་ཉིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་དང་མཇལ་འཕྲད་བྱ་འཆར་ཡོད་པ་རེད་ལ། ཡིན་ནའང་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་ཨོ་སི་ཀྲུ་ལི་ཡའི་བོད་དོན་ལས་འགུལ་ཁང་གི་འགན་འཛིན་འབུམ་རམས་པ་ཛོ་བེད་ཧྥུ་ལགས་ཀྱིས་ཉེ་སྔོན་ཁོང་གིས་ང་ཚོའི་ལས་འགུལ་ཁང་གི་ངོས་ནས་ཨོ་སི་ཀྲུ་ལི་ཡའི་སྲིད་བློན་ལ་རྒྱ་ནག་དང་ལྷན་དུ་འབྲེལ་བ་བསྐྱར་གསོ་མ་བྱས་སྔོན་དུ་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནས་སྟངས་ཡར་རྒྱས་གཏོང་དགོས་པའི་དྲན་སྐུལ་བྱེད་རྒྱུའི་འབོད་སྐུལ་ཞུས་པ་འདུག་ལ། ཁ་སྔོན་ཨོ་སི་ཀྲུ་ལི་ཡའི་མང་ཚོགས་ཁྲོད་དཔྱད་ཞིབ་བྱས་པའི་མཇུག་འབྲས་སུ། ཨོ་སི་ཀྲུ་ལི་ཡའི་མི་མང་སུམ་ཆའི་གཉིས་ཀྱིས་རྒྱ་ནག་དང་ལྷན་དུ་འབྲེལ་བ་བྱེད་པའི་སྐབས་སུ། ཚོང་འབྲེལ་ལས་ལྷག་པའི་འགྲོ་བ་མིའི་ཐོབ་ཐང་དེ་ལ་གལ་འགངས་ཆེན་པོར་ངོས་འཛིན་གནང་དགོས་པའི་གསལ་སྟོན་བྱས་ཡོད་པ་རེད། སྤྱི་ཟླ་བརྒྱད་པའི་ནང་དུ་ཨོ་སི་ཀྲུ་ལི་ཡའི་ནང་རྟེན་གཞི་བྱས་པའི་ཉམས་ཞིབ་ལྟེ་གནས་ཁང་གིས་ཨོ་སི་ཀྲི་ལི་ཡ་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་བསྐྱར་གསོ་དང་འགྲོ་བ་མིའི་ཐོབ་ཐང་གི་གལ་གནད་སོགས་དང་འབྲེལ་བའི་དཔྱད་ཞིབ་སྙན་ཐོ་ཞིག་འདོན་སྤེལ་བྱས་པའི་ནང་དུ་ཨོ་སི་ཀྲི་ལི་ཡའི་མི་དམངས་ཆིག་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ལ་འདྲི་རྩད་བྱས་པ་བརྒྱུད་ནས་མི་དམངས་བརྒྱ་ཆ་དྲུག་ཅུ་རེ་དྲུག་གིས་རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་ལས་བོད་ནང་དུ་རྡོག་རོལ་གཏོང་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་རྒྱུ་ནི་གལ་འགངས་ཆེན་པོ་ཡིན་པར་ངོས་འཛིན་བྱས་ཡོད་པ་རེད། ཨོ་སི་ཀྲི་ལི་ཡ་དང་རྒྱ་ནག་གཉིས་ཀྱི་བར་ཐོག་མར་ཕྱི་ལོ་གཅིག་དགུ་བདུན་ཅུ་དོན་གཉིས་ལོར་ཕྱི་འབྲེལ་འགོ་འཛུགས་གནང་སྟེ་ད་ལྟའི་བར་ཚོང་ལས་དང་དཔལ་འབྱོར་གྱི་ཐོག་འབྲེལ་བ་ཇེ་ཟབ་ཏུ་སོང་ཡོད་པ་མ་ཟད་ཆབ་སྲིད་ཀྱི་ཐོག་ནས་ཀྱང་ཨོ་སི་ཀྲི་ལི་ཡའི་རྒྱ་ནག་ལ་ལྟ་སྟངས་ཐད་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་ཤིག་ཀྱང་ཡིན་ལ། ཐེངས་འདིར་ཨོ་སི་ཀྲི་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐྲོ་ནི་ལགས་རྒྱ་ནག་ཏུ་ཕེབས་པ་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་བཟུང་རྒྱ་ནག་ཏུ་ཨོ་སི་ཀྲི་ལི་ཡའི་ཆེས་མཐོའི་དཔོན་རིགས་ཤིག་རྒྱལ་དོན་འཚམས་གཟིགས་སུ་ཕེབས་པ་ཐེངས་དང་པོ་དེ་ཆགས་ཡོད་པ་རེད་ལ། གཞན་ཨོ་སི་ཀྲི་ལི་ཡའི་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཨོ་སི་ཀྲི་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཚུད་པའི་ཁུལ་དེའི་བོད་མིའི་ཚོགས་སྡེ་ནས་ཨོ་སི་ཀྲི་ལི་ཡའི་ཕྱི་སྲིད་ལས་ཁུངས་དང་སྲིད་བློན་སོགས་ལ་རྒྱ་ནག་གི་དཔོན་རིགས་དང་ལྷན་དུ་བོད་དོན་གླེང་དགོས་པའི་ཞུ་གཏུག་གི་ལས་འགུལ་ཞིག་སྤེལ་བ་འདུག་ལ། ཐེངས་འདིར་གླེང་སློང་གནང་བའི་རེ་བ་བྱེད་ཀྱི་ཡོད་པའི་སྐོར་གསུངས་ཡོད་པ་རེད་ལ། བལ་ཡུལ་གཞུང་གིས་རེས་གཟའ་པ་སངས་ཉིན་ས་ཡོམ་གྱི་གོད་ཆག་བྱུང་བའི་ས་ཁུལ་དུ་རོགས་སྐྱོར་གྱི་ལས་ཀ་བྱེད་བཞིན་ཡོད་པ་རེད་ལ། རེས་གཟའ་པ་སངས་ཉིན་གྱི་མཚན་མོར་བལ་གྱི་རྒྱལ་ས་ཀ་ཐ་མན་གྲུ་ལས་སྤྱི་ལེ་ལྔ་བརྒྱད་ཙམ་གྱི་སར་ཡོད་པའི་ཇཱ་ཇར་ཀོཊ་ཞེས་པའི་ཧི་མ་ལ་ཡའི་རྒྱུད་ཁུལ་དུ་ས་ཡོམ་བརྒྱབ་ནས་ད་ལྟའི་ཆར་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་རྐྱེན་འདས་སོང་བ་དང།

དེ་རིང་གི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་ནང་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞུང་ས་དགའ་ལྡན་ཕོ་བྲང་དབུ་བརྙེས་ནས་མི་ལོ་སུམ་བརྒྱ་དང་དྲུག་ཅུ་འཁོར་བའི་དུས་དྲན་གྱི་མཛད་སྒོར་བཀའ་སློབ་སྩལ་བའི་ཚན་པ་ལྔ་པ་ཞིག་གི་དགོངས་དོན་ཧོར་གཙང་འཇིགས་མེད་ལགས་ཀྱིས་མཚམས་སྦྱོར་ཞུས་པ་ཞིག་ལ་གསན་རོགས་གནང།

བོད་སོག་དབར་འབྲེལ་ལམ་བཙུགས་པ་དེ་ཉིད་གཏིང་ཟབ་ཏུ་སོང་སྟེ། རྒྱལ་བ་རིན་པོ་ཆེའི་མཛད་འཕྲིན་སོག་ཡུལ་དུ་རྒྱས་པའི་མཐུན་གྲོགས་སུ་གྱུར་ཡོད་པ་སོགས། བྱུང་རབས་ཐུང་ངུ་དེ་དག་ལ་བསམ་གཞིགས་བྱས་པ་ཡིན་ན། རྒྱལ་དབང་ལྔ་པ་ཆེན་པོས་ཆོས་སྲིད་ལུགས་གཉིས་ལ་མངའ་དབང་བསྒྱུར་བ་དེ་གློ་བུར་དུ་བྱུང་བ་ཞིག་དང་སྟེས་དབང་གིས་བྱུང་བ་ལྟ་བུ་ཞིག་མིན་པར། རྒྱལ་དབང་སྐུ་འཕྲེང་གོང་མ་བཞི་ཡི་མཛད་འཕྲིན་བསྐྱངས་པའི་རྨང་གཞི་བརྟན་པོ་ཡོད་པ་དེ་ཡི་སྟེང་ལ། འཕྲལ་རྐྱེན། གུ་ཤྲི་བསྟན་འཛིན་ཆོས་རྒྱལ་གྱིས། བོད་ཆོས་སྲིད་ལུགས་གཉིས་ཀྱི་བདག་དབང་གོང་འབུལ་ཞུས་པ་བཅས། གནས་ཚུལ་དེ་དག་གསལ་ལྷམ་ལྷམ་གྱིས་འཆར་ཡོང་བ་ཞིག་ཆགས་ཀྱི་ཡོད། དེ་ལྟར་རྒྱལ་དབང་དགེ་འདུན་རྒྱ་མཚོའི་སྐབས་ནས་རྒྱལ་དབང་རིན་པོ་ཆེ་སྐུ་འཕྲེང་ཕྱི་མ་རྣམས། འབྲས་སྤུངས་ཀྱི་བླ་མ་ཆགས་པའི་དབང་གིས། རྒྱལ་དབང་དགེ་འདུན་རྒྱ་མཚོ་ལ་འབྲས་སྤུངས་ཆོས་རྗེ་ཞེས་པའི་འབོད་སྲོལ་བྱུང་ཡོད་པ་དང། རྒྱལ་དབང་ལྔ་པ་ཆེན་པོས་བོད་ཀྱི་ཆོས་སྲིད་ལུགས་གཉིས་ལ་མངའ་དབང་བསྒྱུར་བའི་རྗེས་སུ་ཡང། འབྲས་སྤུངས་ཆོས་རྗེ་ཞེས་པའི་འབོད་སྲོལ་དེ། མུ་མཐུད་ནས་གནས་ཡོད་པ་སོགས་མདོར་བསྡུས་ན། རྒྱལ་དབང་སྐུ་འཕྲེང་རྣམས་འབྲས་སྤུངས་དང་ཐུན་མོང་མ་ཡིན་པའི་འབྲེལ་བ་གཏིང་ཟབ་ཡོད་པ་ཞིག་ཡིན། ད་ལྟ་དོན་གྱི་ཡིན་ལུགས་དེ་ཕལ་ཆེར་ཐམས་ཅད་མཁྱེན་པ་དགེ་འདུན་གྲུབ་པས་གཙང་བཀྲ་ཤིས་ལྷུན་པོ་ཕྱག་བཏབ་ནས

གོང་ས་ལྔ་པ་ཆེན་པོ་ནི་ལུགས་གཉིས་ལ་དབང་བསྒྱུར་ཚར་བའི་རྗེས་ལ་ཡིན་ནའི་འབྲས་སྤུངས་ཆོས་རྗེ་ཟེར་ནས་བཞུགས་འདུག་བ། དེ་ནི་བ། མ་མཐའ་གང་ལྟར་ནི། རྩ་བའི་ནི། གོང་ས་སྐུ་འཕྲེང་གཉིས་པ་ནས་བཟུང་རྗེས་ཀྱི་དག་མི་འབྲས་སྤུངས་བླ་མ་ཆགས་བྱས་པ་ཐུགས་སྨོན་གྱི་འབྲེལ་བ་ཡི་དོ་ཞེས་བྱ། ཨ་ནི་ང་རང་སྒེར་གྱི་ངོས་ནས་ཆ་བཞག་ནས་ཨ་མདོའི་སྤུ་གུ་གཅིག། ཐོབ་ས་ཐོབ་ཁོངས་ལ་བཤད་པ་ཡིན་ན། ཕལ་ཆེར་འབྲས་སྤུངས་ཡང་དག་ངེས་མེད་འགྲོ།

རྒྱ་བོད་ཀྱི་བར་ལ་འཁྲུག་འཛིང་ཤོར་གྱི་ཡོད་པ་སོགས་རྟགས་མཚན་གང་ཞིག་ལ་བལྟས་ཀྱང་བདེ་འཇགས་འབྱུང་མི་ཐུབ་པ་སོགས་གསལ་པོར་བྱུང་བའི་དབང་གིས། གོང་ས་མཆོག་གསང་སྟབས་ཀྱིས་བཙན་བྱོལ་དུ་ཕེབས་པ་དང་འབྲས་སྤུངས་མཁན་ཁྲི་རིན་པོ་ཆེས་ཀྱང་རྒྱུད་སྨད་ཀྱི་ཐང་ཁ་རྩ་ཆེན་ཁག་ཅིག་བསྣམས་ནས་བཙན་བྱོལ་དུ་ཕེབས་ཏེ། ཆེས་ཐོག་མར་རྡ་ལ་ཧོ་སེར་དུ། རྒྱས་པར་གྲྭ་ཚང་ཚུགས་པའི་སྐབས་སུ་ཐང་ག་དེ་དག་བརྟན་བཙུགས་བྱས་ནས་སྒྲིག་གཤོམ་བྱས་པ་སོགས་ཐུགས་ཁྲལ་ཉམས་གསོ་གནང་ཞིང། དེ་ནས་སྦག་ས་ཆོས་སྒར་དུ་བཞུགས་སྐབས་དང། དེ་ནས་ཚུར་ལྷོ་ཕྱོགས་ཀྱི་གཞིས་ཆགས་སུ་སྤོས་ནས་དགོན་གཞིས་གསར་འཛུགས་བྱེད་སྐབས་སོགས་སྔ་ཕྱི་བར་གསུམ་དུ་རྒན་པདྨ་རྒྱལ་མཚན་ལགས་དང་མཁན་ཁྲི་བསྟན་པ་བསྟན་འཛིན་རྣམ་པ་གཉིས་ཀྱིས་ཧུར་ཐག་གནང་ཡོད་པར་མ་ཟད། བསྟན་པ་བསྟན་འཛིན་མཆོག་གིས་ལོ་མང་རིང་འབྲས་སྤུངས་ཀྱི་མཁན་ཁྲི་ལ་བཞུགས་སྐབས་ཀྱང་དཀའ་ངལ་གང་ཅིའི་ཕྱོགས་ལ་གདོང་ལེན་ཧུར་ཐག་དང་མཐའ་འཁྱོངས་གནང་བ་ལ་ལེགས་གསོལ་མཛད་ཡོད་པ་དང་ལྷག་པར་དུ་དེ་རིང་གི་མཛད་སྒོ་འདི་ཡི་སྟེང་ལ་གཞུང་ས་དགའ་ལྡན་ཕོ་བྲང་བའི་ལོ་རྒྱུས་ངོ་སྤྲོད་གནང་མཁན་ཀྱང་མཁན་ཁྲི་ཁོང་ཉིད་ཡིན་པ་དང། མཛད་སྒོའི་སྐབས་ཀྱི་གསུང་སྐད་ཀྱི་སྒྲ་དེ་ཙམ་གསལ་བོར་གསན་མ་ཐུབ་ན་ཡང། སྙན་སྒྲོན་གནང་མཁན་གྱི་གང་ཟག་དེ་ཡི་ངོ་བོའི་ཆ་ནས་ཕུལ་དུ་བྱུང་བ་ཙམ་ཞིག་ཀྱང་མིན་པར། གཞུང་ས་དགའ་ལྡན་ཕོ་བྲང་ལ་བློ་སྙིང་བྲང་གསུམ་གཏོད་མཁན་ཞིག་ཡིན་པའི་ཆ་ནས་བརྗིད་ཉམས་ཆེན་པོ་བྱུང་བས་བསྐྱར་དུ་ཐུགས་རྗེ་དང་ལེགས་གསོལ་གནང་ཡོད་པ་དང། འདི་དང་འབྲེལ་ཏེ་བརྟན་བཞུགས་ཕུལ་བ་དེ་ཡང། དམ་ཚིག་ནང་གཙང་གི་བརྟན་བཞུགས་ཕུལ་བ་ཡིན་པས་དམ་ཚིག་གི་ནུས་པ་ལ་བརྟེན་ནས་ཕན་ཐོགས་ངེས་ཅན་ཞིག་འབྱུང་རྒྱུ་ཡིན་པའི་སྟབས་ཀྱིས་དེ་ལ་ཡང་ཐུགས་རྗེ་ཆེ་གསུངས་ཏེ། བཀའ་སློབ་ཀྱི་ཚན་པ་གཅིག་རྫོགས་པར་གྱུར་ཡོད་པ་དེ་ཡིན།

དེ་དངོས་གནས་ཞིག་ལྟ། དམ་ཚིག་གཙང་མའི། ཨ་ནི་ལྷ་མི་ཟུང་འབྲེལ་གྱི་ཐོག་ནས་ད་བརྟན་བཞུགས་སྨོན་ལམ་གསུང་བྱས་ཡིན་དུས་ཁོ་རང་དམ་ཚིག་གི་མཐུ་ལ་བརྟེན་ནས་འབྲས་བུ་གཅིག་ཏན་ཏན་ཡོང་གི་རེད། ད་དེ་འདྲ་ཡིན་པ་ཡིན་དུས་འདུག་བརྟན་བཞུགས་འདུག་གནང་བ་དེར་ཐུགས་རྗེ་ཆེ་ཞུ་གི་ཡིན། ཨ་ནི་འཕྲོས་དོན། ཨ་ནི་དེ་ག་ཡང་ད་ཆོས་དོན་བཀའ་བློན་ལགས་གསུངས་པ་ནང་བཞིན་རེད། ང་རང་ཚོ། མཁན་སློབ་ཆོས་གསུམ་གདན་འཛོམས་པའི་ཁ་ཐུག་ནས། ཨེ་ནི། བོད་ཀྱི་བསྟན་སྲིད་དེ་ལྷ་མི་ཟུང་འབྲེལ་གྱིས་བསྐྱང་ཡག་ཅིག་ཆགས་འདུག་ག། ད་དེ་འདྲ་ཡིན་པ་ཡིན་དུས་བྱས་ནས། དགའ་ལྡན་ཕོ་བྲང་གི། བསྟན་སྲིད་བསྐྱང་ཡག་དེ་སྲུང་མ་དམར་ནག་གཉིས་ཟེར་ཡག་ཅིག།

ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་གཞུག་ནས་དེ་རིང་གི་གསར་འགྱུར་སྙིང་བསྡུས་སྐོར་ཞིག་ལ་གསན་རོགས་གནང། སྤྱི་ཟླ་བཅུ་གཅིག་པའི་ཚེས་ལྔའི་ཉིན། བཞུགས་སྒར་རྡ་རམ་ས་ལའི་དཔལ་ལྡན་རྒྱུད་སྟོད་གྲྭ་ཚང་གི། ར་མོ་ཆེ་གཉིས་པའི་གཙུག་ལག་ཁང་དུ། སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་ཚེས་དང་སྟབས་བསྟུན་ནས་རིན་པོ་ཆེ་མཆོག་གི་སྔར་གྱི་མཛད་བཟང་ལ་བཀའ་དྲིན་རྗེས་དྲན་དང་སྐུ་ཚེ་བརྟན་ཅིང་ཐུགས་ཀྱི་བཞེད་དོན་ཇི་བཞིན་འགྲུབ་པའི་ཆེད་དུ་དཔལ་ལྡན་རྒྱུད་སྟོད་གྲྭ་ཚང་དང་འབྲས་བློ་གླིང་སྤྲུལ་སྐུ་ལྷན་ཚོགས་ཐུན་མོང་ནས་ཟབ་ལམ་བླ་མ་མཆོད་པའི་སྒོ་ནས་ཟམ་གདོང་རིན་པོ་ཆེ་མཆོག་ལ་བརྟན་བཞུགས་བསྟར་འབུལ་དང་རིན་པོ་ཆེའི་གསུང་རྩོམ་བོད་ཡིག་དང་དབྱིན་ཡིག་ཐོག་དཔེ་དེབ་གཉིས། སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་གིས་དབུ་འབྱེད་མཛད་པ་སོགས་བྱས་ནས་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པ་རེད་ལ། ཉེ་སྔོན་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི། བོད་ཆུ་ཡོས་ལོའི་བོད་ཟླ་བཞི་པའི་ས་ག་ཟླ་བའི་ཚེས་བཅོ་ལྔ་ཉིན་དགོངས་པ་རྫོགས་པའི་བཀའ་བརྒྱུད་ཀྱི་བླ་ཆེན་དང། རྒྱལ་དབང་ཀརྨ་པ་ཨོ་རྒྱན་འཕྲིན་ལས་མཆོག་གི་ཡོངས་འཛིན། སྐྱབས་རྗེ་ཁྲ་འགུ་རིན་པོ་ཆེ་མཆོག་གི་སྐུ་གདུང་ཞུགས་འབུལ་ལྷ་བབས་དུས་ཆེན་ཉིན་བལ་ཡུལ་ནང་གི་ཁྲ་འགུ་བཀྲ་ཤིས་ཡང་རྩེ་དགོན་དུ་ཞུས་ཡོད་པའི་སྐོར། སྐུ་གདུང་ཞུགས་འབུལ་གྱི་གོ་སྒྲིག་གནང་མཁན་གྱི་གྲས། གདུང་སྲས་བླ་མ་རིན་པོ་ཆེ་མཆོག་གིས་འདི་གར་འགྲེལ་བརྗོད་གནང་ཡོད་པ་རེད་ལ་ཨོ་སི་ཀྲི་ལི་ཡའི་སྲིད་བློན་སྐུ་ཞབས་ཨན་ཐོ་ནི་ལགས་རྒྱ་ནག་ཏུ་རྒྱལ་དོན་འཚམས་འདྲི་ལ་ཕེབས་འབྱོར་བྱུང་བ་འདུག་ལ་དེའི་སྔོན་འགྲོ་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བས་བོད་དོན་གླེང་སློང་བྱ་དགོས་པའི་རེ་འདུན་བཏོན་ཡོད་པ་རེད་ལ་བལ་ཡུལ་གཞུང་གིས་རེས་གཟའ་པ་སངས་ཉིན་ས་ཡོམ་གྱི་གོད་ཆག་བྱུང་བའི་ས་ཁུལ་དུ་རོགས་སྐྱོར་གྱི་ལས་ཀ་བྱེད་བཞིན་ཡོད་པ་རེད་ལ་ཉི་ཧོང་གི་སྲིད་བློན་མཆོག་གིས་ལོ་རྒྱུས་རང་བཞིན་ལྡན་པའི་གཏམ་བཤད་ཅིག་གནང་བའི་སྐབས་སུ་ཧྥི་ལི་ཕིན་དང་མཉམ་དུ་རྒྱལ་སྲུང་གི་ལས་དོན་ལ་མཉམ་འབྲེལ་བྱ་རྒྱུ་ཡིན་པའི་ཁས་ལེན་ཞུས་ཡོད་པ་རེད་ལ།